བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། ཉེ་ཆར་ཨ་མི་རི་ཀའི་མངའ་སྡེ་མི་སོ་རི་ནང་གི་གྲོང་ཁྱེར་སན་ལུ་ཝིས་ནང་རྟེན་གཞི་ཡོད་པ Washington University ཟེར་བ་དེ་དང་རྒྱ་ནག་གི་ཟི་ཁྲོན་གཙུག་ལག་སློབ་གྲྭ་གཉིས་ཟུང་འབྲེལ་ཐོག་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་མོ་འདོན་སྤེལ་བྱས་པའི་སྙན་ཐོ་གསར་པ་དེ་ནང་ལ་ཡ་བོད་མཐོ་སྒང་དུ་སྔར་སྲིད་པ་ཆགས་ཚུལ་སྐོར་ལ་དེ་སྔ་ཚོད་དཔག་བྱས་པ་ལས་ཧ་ཅང་སྔ་བ་ཆགས་ཡོད་པའི་སྐོར་ལ་གསལ་སྟོན་བྱས་བཞག། ཚན་རིག་ཞིབ་འཇུག་སྙན་ཐོ་དེའི་ཐོག་ལ་ཡང་འདི་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། བློ་བཟང་ཡེ་ཤེས་ལགས་ད་ལན་ཟླ་བ་འདིའི་ནང་ལ་ཡང་ཨ་ནེ་འདོན་སྤེལ་བྱས་པ Prehistoric Mobility Among Tibetan Herders and Farmers ཅེས་པའི་སྙན་ཐོ་དེའི་ནང་ལ་ཡང་བོད་ཀྱི་རིགས་རུས་དང་འབྲེལ་བའི་གནས་ཚུལ་གསར་པ་ག་རེ་བཀོད་འདུག།

ཆིག་ཁྲི་བཞི་སྟོང་གི་སར་ཆགས་པའི་བོད་ཀྱི་ས་ཁུལ་ཡ། ད་མི་མང་པོ་ཞིག་ནི་ས་ཆ་འདིའི་ཐོག་སླེབས་དུས་དབུགས་བཏང་མ་ཐུབ་པར་མགོ་གཟེར་ནས་བསྡད་དགོས་པའི་གནས་སྟངས་ལ་ཨ་ནེ་བོད་པ་ཚོས་ཀྱིས་ལོ་ངོ་སྟོང་ཕྲག་གོང་ནས་ས་གཞི་འདིའི་ཐོག་ལ་ཡ་གླུ་ལེན་བཞིན་ཁ་བསྡད་ཨ་ནེ་ཕྲུ་གུ་སྐྱེ་བཞིན་གསོ་སྐྱོང་བྱེད་བཞིན་བསྡད་ཐུབ་ཡག་དེ་ག་འདྲ་ཐུབ་ཀྱི་ཡོད་ན་བསམ་ཡག་གི་ཚོར་བ་བྱེད་ཀྱི་ཡག་རེད་འདི་ཞིབ་འཇུག་བྱེད་ཀྱི་ཡག་རེད། གཉིས་པ་དེ་ལ་ཡ་ད་ལྟ་རིགས་རྒྱུད་ཟེར་དུས་ད gene དེ།

ཨ་ནི་གང་སྐྱིད་ཕ་ཡུལ་སུ་བྱམས་ཕ་མ་ཞེས་ཚིག་ཅིག་རེད། ཨ་འདི་ག་རེ་ལབ་པ་རེད་ཟེར་ན་ས་ཆ་ག་པར་སྐྱིད་པ་ཡིན་ན་ངའི་ལུང་པ་ཡིན། ཨ་ནི་སུས་བྱམས་པོ་བྱས་པ་ཡིན་ན་ངའི་ཕ་མ་ཡིན་ཟེར་ཡག་གི་བཤད་སྲོལ་ཅིག་ཡོད་རེད། གཅིག་རྩྭ་ཁ་བཟང་ས་དང་ཆུ་ཁ་བཟང་ས་ལ་ཡ། འགྲོ་གི་རེད་ལབ་ཡག་དང་རྒྱུགས་འགྲོ་རྒྱུ་ཡོད་མ་རེད་ལབ་ཡག་དང་འདི་གི་གཏམ་དཔེ་ཅིག་ཡོད་རེད། ད་འདི་གི་གཤིས་ཀ་འདི་ཚོ་ག་ནས་ཡོང་གི་འདུག་ཟེར་ཕྱིན། དོ་སྣང་བྱས་པ་ཡིན་ན་རྩྭ་ཁ་བཟང་ས་ཆུ་ཁ་བཟང་ས་ཟེར་ལབ་དུས་ང་ཚོ་བོད་པའི་གཤིས་ཀ་དེ་འབྲོག་པའི་གི་གཤིས་ཀ་ཅིག་ཡིན་དུས། བོད་པ་མང་པོ་ཅིག་གི་འཚོ་རྟེན་དེ་འབྲོག་པ། གིས་འཚོ་ལས་བྱེད་ཀྱི་ཡོད་དུས། སྒོ་ཕྱུགས་སེམས་ཅན་གསོ་སྐྱོང་བྱེད་དགོས་དུས་ག་དུས་ཡིན་ནའི་རྩྭ་ཁ་བཟང་ས་ཅིག་དང་ཆུ་ཁ་བཟང་ས་ཅིག་བཙལ་དགོས་ཀྱི་ཡོད་རེད། ཁོ་རང་ཚོས་གིས་ག་རེ་ཞིབ་འཇུག་བྱེད་ཀྱི་འདུག་ཟེར་ན། ཨ་ནི་བོད་ཀྱི་ནང་ལོགས་ལ་ད་འབྲོག་པ་ཚོས་གིས་ཨ་ནི་རྩྭ་ཁ་བཟང་ས་ཆུ་ཁ་བཟང་ས་བཙལ་ནས་འགྲོ་བའི་མི་ཚེའི་གི་བརྒྱུད་རིམ་གྱི་ནང་ལོགས་ལ་ད་ཞིང་པ་རེད་ས་མ་འབྲོག་རེད་དེ་ཚོ་དང་དེ་འདྲ་དེ་འདྲའི་བར་ལ་ཨ་ནི་རིག་གཞུང་གི་བརྗེ་ལེན་དེ་ག་འདྲའི་ཡོང་གི་རེད་སྤྱི་ཚོགས་ཁྲོད་ཀྱི་འབྲེལ་བ་དེ་ག་འདྲའི་ཟབ་པོ་འདུག

ང་རང་ཚོས་དོ་སྣང་བྱེད་དགོས་ཀྱི་རྒྱུ་མཚན་ཅིག་ཆགས་ཡོད་ས་རེད་ར། སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་བདུན་ལོ་ལ་ཡ་ནི་རྒྱ་ནག་ནང་ལ་ཡ་ཁོ་ཚོའི་ཚོགས་འདུ་ཆེན་པོ་གཅིག་ཚོགས་འདུག་བ་དེ་ས་ཁམས་རིག་པའི་ད་ཞིབ་འཇུག་ལས་དོན་ཐོག་ལ་འོ་དེའི་སྐབས་ལ་ཁོ་ཚོས་ཀྱིས་བོད་ཀྱི་གནད་དོན་དེ་གླེང་བཞག་བྱས་ཙང་སྐབས་དེའི་བར་དུ་ལ་དེའི་གོང་གི་ཞིབ་འཇུག་དེ་ཚོའི་ནང་ལ་ཡ། བོད་ཀྱི་གཅིག་གི་མི་རིགས་རེད་སྲིད་པ་ཆགས་སྟངས་དེ་ཚོ་ཕལ་ཆེར། མི་ལོ་ཨ་ནེ་ཆིག་ཁྲི་ལྔ་སྟོང་གཅིག་གོང་ལ་ཡང་ཆགས་མེད་དང་དེ་འདྲས་ཅིག་ཚོད་དཔག་བྱེད་ཤག་ད་ད་ད་ནང་ང་རང་ཚོས་གསུངས་པའི་གི་ཞིབ་འཇུག་འདིའི་ནང་ལ་ཡང་བོད་ཀྱི་མི་རིགས་འདི་གནའ་སྔ་མོ་ད་ལོ་དྲུག་ཁྲི་ཉིས་སྟོང་སྔོན་ནས་ཆགས་ཤག་གནའ་རྫས་ཅིག་ཤུལ་ལྷག་འདི་ཚོ་ལས་ཡང་བརྟག་དཔྱད་བྱེད་དུས་ལོ་དེ་འདྲས་མང་པོའི་གོང་ནས་ཆགས་ཤག་བོད་ཀྱི་ག་རེ་ཞུ་དགོས་རེད་མི་རིགས་ད་ཅིག་ཕ་གིའི་སྲིད་པ་ཆགས་སྟངས་འདི་ང་རང་ཚོས་ཚོད་དཔག་བྱས་པ་ལས། ཐ་སྙད་ལ། བྱུང་ཤག་ཟེར་འདུག་འདི་གི། ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་རེད་ཡང་ཚན་རིག་པ་ཚོ་ལ་ཡ། འདི་གི་ཁྱད་པར་ག་རེ་བཟོ་གི་ཡོད་རེད། ལགས་རེད་ད་འདི་དྲི་བ་འདི་གལ་ཆེན་པོ་ཆགས་པ་རེད། ག་རེ་ཟེར་ན་ང་ཚོ་ཆུང་ཆུང་དུས་ད་ལྟ་འཛིན་གྲྭ་གསུམ་པ་བཞི་པའི་ཁ་ཐུག་དེ་ལ་སློབ་སྦྱོང་བྱས་པའི་ཁ་ཐུག་དེ་ལ་ང་ཚོའི་གི་བོད་ཡིག་གི་ཀློག་དེབ་ནང་ལ་ག་རེ་ཡོད་རེད་ཟེར་ན་ང་ཚོ་བོད་པའི་གི་མི་རིགས་ཀྱི་འབྱུང་ཁུངས་དེ་ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་དང་ཨ་ནེ་མ་བྲག་སྲིན་མོ་གཉིས་འབྲེལ་བ་བྱུང་ནས། ཨཱ་ནི་བོད་པའི་གི་མི་རྒྱུད་དེ་ད་འགོ་ཚུགས་པ་རེད་ཅེས་གསུངས་ཀྱི་ཡོད་རེད་ད་དེའི་ཁ་ཐུག་དེ་ལ་དགོངས་པ་ཅིག་བཞེས་གནང་དང། སྤུ་གུ་ལོ་བཅུ་བཅོ་ལྔ་སླེབས་ཆོག་ཅིག་གི་བསམ་བློའི་ནང་ལོགས་ལ་ཨཱ་ནི་དེང་སང་ད་ལྟའི་དུས་རབས་ཉི་ཤུ་ཉི་ཤུ་རྩ་གཅིག་གི་དུས་ཡུན་ནང་ལོགས་ལ་ཨཱ་ནི་བོད་པའི་མི་འདི་ཨཱ་ནི་སྤྲེའུ་དང་ཨཱ་ནི་བྲག་སྲིན་མོ་བཞིན་དེ་འདྲས་ཅིག་འབྲེལ་བ་བྱུང་བྱས་ནས་མི་ཆགས་པ་རེད་ཟེར་ན།

ཨ་ནི་མི་མང་པོ་ཅིག་དབུགས་གཏང་ཐུབ་ཀྱི་མེད་པའི་ཁ་ཐུག་དེ་ལ་བོད་པ་ཚོས་ཀྱི་ཕ་གིར་འཚོ་བ་སྐྱེལ་ནས་འགྲོ་ཐུབ་ཡ་གི། Jeans། རིགས་རྒྱུན་འདི་ག་ནས་ཡོང་བ་རེད་ཟེར་ན་ལོ་ངོ་རྦད་དེ་དྲུག་ཁྲི་འདི་འདྲའི་གི་གོང་ལ་འཁྱག་རོམ་གྱི་དུས་ཚོད་ལ་ད་སྲིད་པ་འདི་ནས་སྟོངས་ཚར་བ་སྟོངས་ཚར་བའི་གི་ད་ང་ཚོས་བྲག་སྲིན་མོ་བཟོ་འདྲ་ཅིག། Neanderthals། ཡ་གི་མི་གི་རིགས་རྒྱུན་འདི་སྟོངས་ཚར་བའི་གི་འདི་གི Genes འདི་ཨ་ནི་འདི་གི་རིགས་རྒྱུན་འདི་བོད་པའི་གི། འདིའི་ནང་ལ་བོད་པ་ཚོའི་གི་རིགས་རྒྱུན་ནང་ལོགས་ལ་འདུག་ཨ་ནི་རིགས་རྒྱུན་དེ་གི་བཀའ་དྲིན་ལ་བརྟེན་ནས་བོད་པ་ཚོ་ས་མཐོ་དེའི་སྟེང་ལ་ཡང་འཚོ་ཐུབ་གི་ཡོད་རེད་ཅེས་ནས་གསུངས་ཡ་དེ་གསུངས་གི་ཡོད་རེད། ཞིབ་འཇུག་དེ་ཚོའི་ཐོག་ནས་ག་རེ་གསལ་སྟོན་བྱེད་ཀྱི་ཡོད་ཟེར་ན། བོད་པའི་གི་ས་མཐོའི་སྟེང་ལ་མི་འགྲོ་བ་ཆགས་ཡ་དེ་ལོ་ཆིག་ཁྲི་ལྔ་སྟོང་གོང་ནས་ཆགས་ཡོད་རེད་དེའི་གོང་ལ་མི་གི་སྲིད་པ་ཡོད་སྲིད་གི་རེད་ཡིན་ནའི་དེའི་གོང་ལ་ཡང་ས་གཞི་དེའི་སྟེང་ལ་ཆགས་པའི་བོད་པ་དེ་ཚོ། འཁྱག་པའི་གི་དུས་ཚོད་ཀྱི་དུས་ཡུན་དེའི་ནང་ལོགས་ལ་སྟོང་ཆགས་པ་རེད། བོད་ཀྱི་ས་མཐོའི་སྟེང་ལ་འགྲོ་བ་ཆགས་ཡ་དེ་ཆིག་ཁྲི་ལྔ་སྟོང་གི་རྗེས་ལ་ཆགས་པ་རེད། ཅེས་ནི་བར་སྐབས་ཅིག་ལ་ཤུགས་ཆེན་པོ་གསལ་སྟོན་བྱས་བསྡད་ཡ་གི་དམིགས་བསལ་གྱིས་ཧོང་ཀོང་ནང་གི་ཚན་རིག་པ་ཁ་ཅིག་གིས་ཞིབ་འཇུག་དང་དེ་འདྲའི་ཐོག་ནས་གསལ་སྟོན་བྱས་ཡ་དེ་ད་ད་ཆ་ལོ་ངོ་དྲུག་ཁྲི་ཉིས་སྟོང་གི་གོང་གི་བར་དུ་བོད་ཀྱི་ས་མཐོའི་སྟེང་ལ་བོད་པའི་གི་མི་ཆགས་པ་དེ་གསལ་སྟོན་ཡོང་གི་འདུག་ཅེས་ནི་གསུང་ཡ་དེ་གིས།

བོད་པའི་གི་མི་རབས་ཆགས་སྟངས་དེ་འདི་འདྲའི་ཐོག་ལ་ཞིབ་འཇུག་བྱས་བྱས་ད་རེས་ཁོ་རང་ཁོ་རང་ཞིབ་འཇུག་གི་སྙན་ཐོ་དེ་གའི་མ་མཐའ་མ་བཏོན་ཡོང་དུས། ཧང་ར་ཅིག་སངས་བྱས་དེ་འདྲས་བོད་པའི་གི་གི་མི་རབས་ཆགས་ཚུལ་དེ་འདི་འདྲའི་རྙིང་པ་ཡིན་པ་དེ་ང་རང་ཡང་ཧ་གོ་མ་བྱུང་ཟེར་དེ་འདྲས་ཁོ་རང་ཧང་སང་སང་བྱས་ནས་བཤད་འདུག་པ་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་དྲུག་ལོ་ལ་ཡར་ད་བགྲོ་གླེང་ཐེངས། སུམ་ཅུ་སོ་གསུམ་པ་དེ་རྒྱ་ནག་ནང་ལ་བྱས་འདུག་པ་དེ་དུས་ཙམ་ནས་དམིགས་བསལ་གི་བོད་གི་མི་རིགས་དང་སྲིད་པ་ཆགས་རབས་སྐོར་ལ་བཀའ་མོལ་ཤུགས་ཆེན་པོ་བྱུང་ཙང། དེའི་རྗེས་ལ་ཁོ་ཚོས་ད་ཉིས་སྟོང་བཅུ་བདུན་ནས་བཅོ་བརྒྱད་བཅུ་དགུ་ཉི་ཤུ་ཟེར་ཡ་ད་ལོ་ཁ་ཤས་རིང་ཁ་ཞིབ་འཇུག་བྱས་རྗེས་ནི་བོད་ཀྱི་མི་རབས་འདིའི་ད་རྙིང་པ་ཞེ་པོ་ཅིག་ཡིན་པ་འདི་ལོས་ད Iron Age ད Bronze Age ང་ཚོ་ཡིན་ན་ད་ལྕགས་བཅོས་ཀྱི་དུས་རབས་ད་ལི་མའི་དུས་རབས་འདི་འདྲའི་རྙིང་པ་ཡིན་པ་ཅིག་ད་དེ་རིང་གོ་རྟོགས་བྱུང་སོང།

ཨ་ནི་ཚན་རིག་པ་རང་གིས་ཚན་རིག་ཐོག་ནས་ཞིབ་འཇུག་བྱེད་ཡག་གི་ལས་ཀ་དེ་ཚོ་སྙན་ཐོ་ག་རེ་བཏོན་པ་ཡིན། དེ་ལ་ཡིད་ཆེས་འཕེར་ཡག་ཅིག་དང་དོ་སྣང་བྱེད་ཡག་ཅིག་ཡོང་གི་རེད་བསམ་གྱི་འདུག་ཞིབ་འཇུག་གི་སྙན་ཐོ་དེ་ཚོ་རང་དབང་ཅན་གྱི་ཚན་པ་ཡང་དག་པ་ཨ་ནི་ཞིབ་འཇུག་བྱེད་མཁན་ལ་ཡང་ཚད་མཐོའི་གི་རང་དབང་དགོས་ཡག་དེ་ཚོ་གལ་ཆེན་པོ་ཆགས་ཀྱི་ཡོད་རེད། བོད་པའི་མི་རིགས་ལ་ཞིབ་འཇུག་བྱེད་དུས་བོད་པའི་མི་རིགས་དེ་གས་ག་དུས་ནས་ཡ་གའི་གནས་སྡོད་བྱས་འདུག་ཁོ་ཚོས་ག་རེ་བྱས་འདུག་ཟེར་དུས། མི་རིགས་འདི་ལོགས་ཀ་ཅིག་ཡིན་པ་ཅིག་ད་གསལ་པོ་ཆགས་དགོས་རེད་པ། དེ་འདྲ་ཅིག་ལ་ཡ་ངོས་འཛིན་བྱས་པ་ཡིན་ནའི་འགྲིག་གི་རེད་ད་ད་ལྟ་དཔེར་ན་ཆ་བཞག་ན། ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ California གི Berkeley གཙུག་ལག་གློ་རི་ཆེན་མོའི་གི་ཞིབ་འཇུག་གི་སྙན་ཐོ་ཅིག་བཏོན་ཡོད་རེད་དེའི་ནང་ལོགས་ལ་ད་ད་ལྟ་བོད་པའི་གི་རིགས་རྒྱུན་གི་ནང་ལོགས་ཀྱི་ད gene དེ་ལ་ཁོ་རང་ཚོའི་ཚན་རིག་པ་ཚོས་མིང་ཅིག་བཏགས་བཞག EPAS One ལབ་བྱས་ད་དེ་དེ་རིགས་རྒྱུན་དེའི།

ང་རང་ཚོའི་གུ་དྲག་ཟླ་འདི་འདྲས། འདིའི་ནང་ལ་མི་རིགས་ག་ཚོད་འདུག་གཟིགས་དང། རེད་ད་འདིའི་ནང་ལོགས་ལ་སྤྱིར་བཏང་བོད་པའི་གི་མི་རྒྱུད་དེ་ལ་གཅིག་གི་དབྱེ་འབྱེད་འདྲ་བོ་གཅིག་ལ་ཡ་གཅིག་ནང་གསེས་འདྲ་བོ་གཅིག་བྱས་པ་ཡིན་ན་ཨ་ནི་མ་འདྲ་བ་གསུམ་གསུབ་བརྒྱད་ཅིག་ཡོད་རེད་ཟེར་ནས་ཁོང་ཚོས་དེ་གཅིག་གསལ་སྟོན་གཅིག་བྱེད་ཀྱི་འདུག་ད་བྱེད་མཁན་ཚོའི་གི་རིམ་པའི་ནང་ལོགས་ལ་ཡ་ད་ང་ཚོ་ལོ་ངོ་སྟོང་ཕྲག་གོང་གི་སྐད་ཆ་བཤད་ཀྱི་ཡོད་ད་ང་ཚོ་ད་ལྟའི་དུས་ཚོད་སྐད་ཆ་ཞིག། ལོ་ངོ་སྟོང་ཕྲག་གོང་ནས་མར་དེད་ཡོང་བའི་ཁ་ཐུག་དེ་ལ་ཨཱ་ནི་བོད་པའི་ད་སྤྱིར་བཏང་འཛམ་གླིང་ག་རེ་ཡིན་ནའི་ཡིན་གྱི་རེད། གཅིག་གི་སྲིད་པ་ཆགས་པ་ནས་བྱས་ཕར་འགྲོ་ཚུར་ཡོང་འབྲེལ་བ་དེ་ཆགས་ཡོང་གི་ཡོད་དུས་ཨཱ་ནི་ཤར་ཨེ་ཤི་ཡའི་གི་རིགས་རྒྱུན་དང་འབྲེལ་བ་ཡོད་པ་ཨཱ་ནི་ཡང་ག་ལ་གང་འཚམ་ཅིག་དབུས་ཨེ་ཤི་ཡའི་མི་རིགས་དང་འབྲེལ་བ་ཡོད་པ་ཨཱ་ནི་ཞེ་དྲག་ཆུང་ཆུང་ཅིག་ད་ལྟ་ལྷོ་ཨེ་ཤི་ཡའི་མི་རིགས་དང་འབྲེལ་བ་ཡོད་སྐོར་གྱི་གསལ་སྟོན་ཡོང་གི་ཡོད་པ་དེ་འདྲས་བཀོད་ཡོད་རེད། ལགས་རེད་ད་ད་ལྟའི་འདི་ཚོ་ཡིན་ན་ཅིག་ཤུལ་རྫས་མང་པོ་འདི་མང་ཆེ་རྒྱལ་མོ་རྔུལ་ཆུའི་གཡས་གཡོན་འདྲ་བོ་ཅིག་ནས་རྙེད་ཡིན་ཟེར་རེད་འདི་ལ་གཞིགས་པ་ཡིན་ན་འདི་བོད་རང་གི་ས་ཆ་སོང་ཙང་ཞིབ་འཇུག་པ་འདི་ཚོས་འདི་རྒྱ་ནག་རེད་ད་འདི་འདྲའི་མ་ལབ་བྱས་བོད་པ་རང་རེད་འདུག་ཟེར་ཡ་འདི་ཡང་གནད་འགག་འདྲ་བོ་ཅིག་རེད་ད་ཅིག་བོད་པའི་མི་རིགས་འདི་ག་དུས་ཆགས་ཡོད་མེད་འདི་གསལ་པོ་བྱུང་ཡོད་རེད་བྱས་ཙང་ད་དེ་རིང་ཞིབ་འཇུག་སྙན་ཐོ་འདི་ནང་ལ་ཁོང་ཚོ་ལ་ཅིག་ད་དཔང་རྟགས་ར་ཅིག་བྱུང་ཙང་ཨ་ནི་འདི་ཕྱིན་ཁ་གསལ་པོ་ཅིག་བྲིས་ཤག།